ཞེས་པ་ནི། ཕྱི་རྒོལ་ལ་རྟགས་ཚད་མས་གྲུབ་པ་མ་གྲུབ་སྔ་རྒོལ་གྱིས་མི་ཤེས་ཏེ་དེ་ཡི་བསམ་པ་ནི། སྔ་རྒོལ་གྱི་ཚད་མ་གཉིས་ཀྱིས་མི་འགྲུབ་པས་སོ་ཞེས་ད་མངོན་ཤེས་མེད་དངོས་གཟུགས་ཀྱི་ནི་མེད་དོ་ཅི་སེམས་ཅན་མངོན་ཤེས་ནི་མེད་ཚད་མ་གཉིས་ཀྱིས་མི་འགྲུབ་པས་སོ། རང་གིས་ཀྱང་ཚད་མས་མ་གྲུབ་ཀྱང་ཁས་བླངས་པའི་སྒོ་ནས་སུན་འབྱིན་འཐད་པ་ཡིན་ནོ་ཞེས་བྱ་དུས་ཚད་མས་མ་གྲུབ་ཀྱང།

མངོན་སུམ་གྱིས་མི་འགྲུབ་སྟེ། འདི་ལྟར་ཚང་མང་དུ་དེ་ནི་མངོན་སུམ་དང། ཚང་མང་དུ་མངོན་སུམ་དང་མི་དམིགས་པ་དག་གིས་མེ་དང་དུ་བ་དག་ལ་འདི་ཡོད་ན་འདི་ཡོད་ལ་འདི་མེད་ན་འདི་མེད་དོ་ཞེས་མེད་ན་མི་འབྱུང་བར་རྟོགས་པ་ཡིན་གྱི། འོ་དེ་ནི་དོན་ནི་ཡུལ་དུས་ཐམས་ཅད་ན་དེ་ནི་ཡོད་པ་ལ་ནི་མ་ཡིན་ནོ་ཞེས་དང།

ཡུལ་ཐམས་ཅད་ལ་མ་རེད་བྱ་བ་ཡིན་པ་དང། སྐྱེ་བ་སྐྱེ་བར་འགྱུར་བ་ཡིན་གྱི་ཡུལ་དང་དུས་ཐམས་ཅད་དུ་མ་ཡིན་ནོ། དེས་ན་འཇིག་རྟེན་པས་ཁས་བླངས་པ་ཙམ་གྱི་སྒོ་ནས་ཁྱབ་པ་གྲུབ་པ་ཡིན་གྱི། ཚད་མས་ནི་དེ་ནི་མ་ཡིན་པས་ཐལ། ཚད་མས་ནི་མ་ཡིན་པས་ཐལ་འགྱུར་གཏན་ཚིགས། ཐལ་འགྱུར་གྱི་གཏན་ཚིགས་ཀྱིས་དེ་ནི་གཞན་གྱི་ཕྱོགས་སུན་འབྱིན་པ་ད་ཇི་ལྟར་མི་རིགས་ཞེས་པའོ། ཞེས་དུ་བ་ཡོད་པ་ལ་མེ་ཡོད་པ་དང་བྱས་པ་ལ་མི་རྟག་པས་ཁྱབ་པ་ཚད་མས་གྲུབ་ན།

ད་ཡང་དེའི་སློབ་མ་དེ་ནི་དབུ་མ་པ་གཞན་གྱི་འདོད་པ་འགོག་པ་དང་དབུ་མ་པ་ལ་ནི་གཞན་གྱི་འདོད་པ་འགོག་པ་ཙམ་མ་གཏོགས་རང་གི་དམ་བཅའ་མེད་ཅིང་ཆོས་ཅན་ལ་སོགས་པ་གཉིས་ཀ་ལ་གྲགས་པའི་ཐུན་མོང་བ་མ་གྲུབ་པས་རང་རྒྱུད་མི་འཐད་དོ། རིགས་པས་རྣམ་པར་དེ་ནི་དཔྱད་པའི་འབྲས་བུ་ཡང་གཞན་གྱི་གྲུབ་མཐའ་འདོར་བ་ཙམ་ཞིག་ཡིན་ལ་དེ་ལས་གཞན་པའི་རང་འདོད་མེད་པས་རང་རྒྱུད་ཀྱི་གཏན་ཚིགས་རྣམ་པ་ཐམས་ཅད་དུ་བརྗོད་པར་མི་བྱའོ།

གྲུབ་མཐའ་འདོར་བ་ཙམ་གྱི་འབྲས་བུ་ཡིན་ནོ་ཞེས་འབྲས་བུ་ཅན་ནོ་ཞེས། གཞན་ལ་གྲགས་པའི་རྗེས་དཔག་ནི་གཞན་ལ་ད་རྗེས་དཔག་གཞན་ལ་གྲགས་པའི་རྗེས་དཔག་ནི་བདག་ལས་སྐྱེ་བ་འདོད་པའི་མྱུ་གུ་ནི་བདག་ལས་སྐྱེ་བ་མེད་དེ་འདི་ནི་རང་གི་བདག་ཉིད་དུ་ཡོད་པའི་ཕྱིར་རོ་ཞེས་གཞན་ལ་གྲགས་པའི་ཆོས་ཅན་དང་རྟགས་ལ་སོགས་པ་བརྗོད་ནས་འདི་ནི་ཕ་རོལ་པོ་འགོག་པའོ་ཞེས། བདག་ལས་སྐྱེ་བ་མེད་དེ་ཞེས་སྨྲས་ཀྱང་གཞན་གྱི་འདི་ནི་བདག་སྐྱེ། བདག་སྐྱེ་འགོག་པ་ཙམ་ཡིན་གྱི་དེ་ནི་རང་གིས་བདག་ལས་སྐྱེ་བ་མེད་པར་དེ་ནི་མི་སྒྲུབ་པས་དམ་བཅའ་མེད་དོ་ཞེས་དང། སྒྲུབ་བྱེད་བསྒྲུབ་བྱ་དང་མཚུངས་པ་ནི་ཕ་རོལ་པོས་དེ་ནི་རང་གི་ཕྱོགས་སྒྲུབ་པའི་ཆེད་དུ་དཔེ་རྟགས་གང་བཀོད་པ་ཐམས་ཅད་སྔ་མ་དང་འདྲ་བར་དེ་ནི་མ་གྲུབ་པར་འགྱུར་བའོ་རྒྱུ་མཚན་མཚུངས་པའི་མགོ་སྙོམས་ནི་འདི་ཁས་ལེན་ན་འདི་ཁས་ལེན་ཞེས་རྒྱུ་མཚན་ཁྱད་པར་མེད་པའི་སྒོ་ནས་དེ་ནི་མགོ་སྙོམས་པའོ་ད་འདི་ཁོས་ཁོ་རང་གིས་དེ་ཚོ་ག་ཚོད་མཚན་གཞི་བཞག་ཡོང་མགོ་སྙོམས་པའོ་ཟེར། འོ་ན་ཁྱོད་ལ་ཕ་རོལ་པོའི་འོ་དེ་ནས་ཁས་ལེན་འགོག་འདོད་ཡོད་དམ་མེད་ཞེ་ན། ཕ་རོལ་པོའི་ཁས་ལེན་འགོག་འདོད་ཡོད་དམ་མེད་ཡོད་ན་དེ་ཉིད་དམ་བཅའ་ཡིན་པས། དེ་སྒྲུབ་པའི་རང་རྒྱུད་ཀྱི་རྟགས་ཡོད་པར་འགྱུར་མེད་ན་ནི་དེ་ནས་གཞན་གྱི་ཁས་ལེན་འགོག་པའི་དེ་ནི། རིགས་པར་དེ་ནི་རིགས་པར་བརྗོད་པར་མི་འཐད་དོ་ཞེ་ན་ནི་སོ། འོན་ཏེ་ནི། ཕ་རོལ་པོའི་དོགས་འདི་ནི་འོ་ན་ཁྱོད་ལ་ཕ་རོལ་པོའི་ཁས་ལེན་འགོག་འདོད་ཡོད་དམ་མེད་ཟེར་ཁས་ལེན་འགོག་འདོད་ཡོད་དམ་མེད་ཟེར་ཡོད་ན་དེ་ཉིད་དམ་བཅའ་ཡིན་པས་དེ་ནི་དེ་སྒྲུབ་པའི་ཕྱིར་དེ་སྒྲུབ་པའི་རང་རྒྱུད་ཀྱི་གཏན་ཚིགས་ཡོད་པར་འགྱུར་མེད་ན་གཞན་གྱི་ཁས་ལེན་པ་འགོག་པའི་རིགས་སྦྱོར་བྱེད་པ་མི་འཐད་དོ་ཞེ་ན་ཟེར་བ་དེ་ནི་དོན་དམ་ལ་དཔྱོད་པའི་སྐབས་སུ་ནི་རང་བཞིན་མེད་པའམ་སྐྱེ་བ་མེད་པ་ཞིག་ལ་བསྒྲུབ་བྱར་འདོད་ན།

རང་ཕྱོགས་མེད་པ་ཡང་དོན་དམ་དོན་དམ་དག་དཔྱོད་པའི་སྐབས་སུ་རང་བཞིན་མེད་པ་ལ་སོགས་པའི་དམ་བཅའ་མི་འཇོག་པ་ལ་བྱེད་ཀྱི་ཁས་ལེན་གང་ཡིན་ཐམས་ཅད་མེད་པ་ནི་མི་འདོད་པས་དེ་ནི་དོན་དམ་པ་ལ་དཔྱོད་པའི་སྐབས་སུ། དོན་དམ་པ་ལ་དཔྱོད་པའི་སྐབས་སུ་རང་བཞིན་མེད་པའི་བསྒྲུབ་བྱ་ཁས་བླངས་ནས་དེ་རང་ལུགས་སུ་སྒྲུབ་པ་ནི་རང་རྒྱུད་དང་ཐ།

རྩོད་ཟློག་ལས་གལ་ཏེ་ངས་དམ་བཅས་འགའ་ཡོད་དེས་ན་ང་ལ་སྐྱོན་དེ་ཡོད་ང་ལ་དམ་བཅའ་མེད་པས་ན་ང་ནི་སྐྱོན་མེད་ཁོ་ན་ཡིན་གལ་ཏེ་མངོན་སུམ་ལ་སོགས་པའི་དོན་གྱིས་འགའ་ཞིག་དམིགས་ན་དེ། དོན་གྱིས་འགའ་ཞིག་དམིགས་ན་ཆོས་རང་ངོས་ནས་གྲུབ་པའི་དུས་ནས། གཞལ་བྱ་དངོས་པོ་འགའ་ཞིག་དམིགས་ན་ཆོས་ཀྱི་འགྱུར་བ་དམིགས་ན་དེ་སྒྲུབ་པར་བྱ་བའམ་བཟློག་ན་དེ་མེད་ཕྱིར་ང་ལ་ཀླན་ཀ་མེད་ཅེས་དང་རིགས་པ་དྲུག་ཅུ་པ་ལས་དེ་ཆེ་བའི་བདག་ཉིད་ཅན་དེ་དག་རྣམས་ལ་ཕྱོགས་མེད་རྩོད་པ་མེད། གང་རྣམས་ལ་ནི་ཕྱོགས་མེད་པ་དེ་ལ་གཞན་ཕྱོགས་ག་ལ་ཡོད་ཅེས་དང་ད་དེ་ཚོ་སྒྲུབ་བྱེད་རིགས་པའི།

རང་ལ་ཕྱོགས་མེད་པས་སྐྱོན་མི་འཇུག་པར་གསུངས་པའི་ཕྱིར་རོ། དེས་ན། རྣམ་གཞག་དེ་དག་ཐམས་ཅད་ནི་དབུ་མ་པས་གཞན་གྱི་ངོར་མཛད་པའི་རྣམ་གཞག་ཙམ་སྟེ་འཇུག་པ་ལས་ཇི་ལྟར་ཁྱོད་ཀྱིས་གཞན་དབང་དངོས་འདོད་ལྟར་ཀུན་རྫོབ་ཀྱང་ནི་བདག་གིས་ཁས་མ་བླངས་འབྲས་ཕྱིར་འདི་དག་མེད་ཀྱང་ཡོད་དོ་ཞེས་འཇིག་རྟེན་ངོར་བྱས་བདག་ནི་སྨྲ་བར་བྱེད་ཅེས་གསུངས་ལ་རྩོད་ཟློག་ལས་ཀྱང་དགག་བྱ་ཅི་ཡང་མེད་པས་ན་ང་ནི་ཅི་ཡང་མི་འགོག་གོ། དེ་ཕྱིར་འགོག་པར་བྱེད་དོ་ཞེས་སྐུར་པ་དེ་ནི་ཁྱོད་ཀྱིས་བཏབ་ཅེས་གཞན་ཕྱོགས་དེ་ནི་བཀག་པ་ཡང་མེད་པར་གསུངས་པའི་ཕྱིར་རོ་ཞེས་སྨྲ་བར་བྱེད་དོ།

འོ་དེ་ནི་དེ་ཁོ་ཕ་རོལ་པོའི་འདོད་ཚུལ་ཕ་རོལ་པོའི་ཕྱོགས་སྔ་མ་སོང་ཕྱོགས་སྔ་མའི་འདོད་པ་དེ་ནི་འོ། ང་འདོད་ཚུལ་བཞི་པ་དེ་ནི་བཞི་བཞི་པའི་འདོད་ཚུལ་དེ་ཚོ་ཚར་སོང་ནས་ད་གཉིས་པ་དེ་དགག་པ་ལ་བཞི་ལས་སོ། ད་ལུགས་དང་པོ་དེ་དགག་པ་ནས་སུ་ད་ནི་ལུགས་དང་པོ་དགག་པ་ནི་འཇུག་འགྲེལ། འཇུག་པའི་འགྲེལ་བཤད་ཀྱི་ལུགས་དེ་ནི་རྟགས་ཁྱབ་ཚད་མས་མ་གྲུབ་པའི་རྟགས་ཚད་མས་མ་གྲུབ་པའི་རྒྱུ་མཚན་དེ་ནི་འཐད་པ་མ་ཡིན་ཏེ།

ཅི་སྟེ་དེ་ཁོ་ན་ཉིད་ལ་དཔྱོད་པའི་སྐབས་སུ་གྲུབ་ན་ནི་དོན་དམ་པར་གྲུབ་པར་འགྱུར་བས་ཆོས་ལས་ཁས་མི་ལེན་ནོ་སྙམ་ན། དེ་ནི་རིགས་པ་མ་ཡིན་ཏེ་འདི་ལྟར་དེ་ཁོ་ན་ཉིད་ལ་དཔྱོད་པས་འདི་དང་དེ་ཁོ་ན་ཉིད་ལ་དཔྱོད་པའི་སྐབས་ཀྱང་མི་འདོད་ན་ན་ནི་དབུ་མ་པས་དབུ་མ་པའི་རིགས་པས་རྣམ་པར་དཔྱོད་པའི་དུས་མི་སྲིད་པར་འདོད་རིགས་པས་རྣམ་པར་དཔྱོད་པའི་དུས་མི་སྲིད་པར་འདོད་དགོས་ལ།